འབྲས་ལྗོངས་མངའ་སྡེ་གཞུང་དང་ས་གནས་བོད་མི་ཚོས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཐོག་ཏུ་ཆིབས་བསྒྱུར་གྲ་སྒྲིག་གནང་བཞིན་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཁག་གཉིས་ནས་བཏང་འབྱོར་གནས་ཚུལ་ཁག་གཉིས་ཡོད་ལ།

མཐར་ལྕགས་མོ་མཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་དོན་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས་གནང། རྣམ་པ་ཚོར་ཐོག་མར་དེ་རིང་གི་གསར་འགྱུར་གལ་ཆེན་ཁག་ཅིག་བཤད་ཀྱིས། འབྲས་ལྗོངས་མངའ་སྡེ་གཞུང་དང་ས་གནས་བོད་མི་ཚོས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་ཆིབས་བསྒྱུར་གྲ་སྒྲིག་གནང་བཞིན་ཡོད་པ་རེད་ལ། འབྲས་ལྗོངས་མངའ་སྡེ་གཞུང་གིས་དུས་ཡུན་རིང་པོ་ནས་གདན་ཞུའི་གསོལ་འདེབས་བྱས་དོན་ལྟར་སྤྱི་ནོར་གོང་ས་མཆོག་ཟླ་བ་འདིའི་ཚེས་བཅུ་གཅིག་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཐོག་ཏུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གཏན་འཁེལ་ཡོད་པ་བཞིན། འབྲས་ལྗོངས་མངའ་སྡེ་གཞུང་དང་ས་གནས་བོད་མི་ཚོས་སྐུའི་ཕེབས་བསུའི་གྲ་སྒྲིག་ཆེད་དུ་སྒང་ཐོག་དམག་སྒར་གནམ་གྲུའི་འབབ་ཐང་ནས་སྐུའི་བཞུགས་གནས་མགྲོན་ཁང་བར་ཕེབས་སྒོ་དང་ཕེབས་ལམ་གཡས་གཡོན་དུ་ཚོན་མདོག་སྣ་ལྡན་གྱི་དར་ལྕོག་དང་ནང་པའི་རྒྱལ་དར་དེ་བཞིན་གོང་ས་མཆོག་གི་སྐུ་པར་སོགས་བཀོད་གཤོམ་གནང་ཡོད་པ་རེད། ཚེས་དགུའི་ཉིན་རྒྱབ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang མཆོག་གིས་གོང་ས་མཆོག་གི་གསུང་ཆོས་གནང་ཡུལ་དཔལ་འབྱོར་རྩེད་ཐང་དུ་གྲ་སྒྲིག་གནང་བཞིན་པར་གཟིགས་ཞིབ་ཆེད་དུ་ཕེབས་ཡོད་པ་རེད། སྒང་ཐོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་སུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྒང་ཐོག་ཁུལ་གྱི་མཛད་འཆར་ཁག་དང་སྐུ་སྲུང་ཆེད་གྲ་སྒྲིག་གནང་ཕྱོགས་སོགས་ཀྱི་ཐད་ལ་བཅར་འདྲི་ཞུས་པར་ཁོང་གིས། དེ་འདྲ་སོང་ཙང་ང་རང་ཚོ་སྐུ་སྲུང་ང་རང་ཚོ་བོད་མི་གི་ངོས་ནས་མི་ཉིས་བརྒྱ་བདུན་ཅུ་ཐམ་པ་བཅས་ཨ་ནི་བོད་རིགས་ང་རང་ཚོ་ཧི་མ་ལ་ཡའི་རིགས་རྒྱུད་ཨ་ནི་ས་གནས་ཀྱི་པུ་ལིས་ཁྱོན་བསྡོམས་མི་གཅིག་སྟོང་སྐུ་ཡི་སྲུང་བྱའི་ཐོག་ལ་འདུག་ཟེར་ནས་གྲ་སྒྲིག་ཞུ་གི་འདུག། ཚེས་བཅུ་གཉིས་ཉིན་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་སྒོ་ནས་གསུང་ཆོས་མཛད་རྒྱུ་དང་གསུང་ཆོས་གྲུབ་མཚམས་འབྲས་ལྗོངས་མངའ་སྡེ་གཞུང་དང་འབྲས་ལྗོངས་བོད་རིགས་ཐུན་མོང་ནས་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད། གཤམ་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེར་ཆིབས་བསྒྱུར་གནང་ཕྱིར་བཞུགས་སྒར་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པ་རུ་ཞབས་སོར་འཁོད་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་དགུ་གི་ཉིན་མ་བཞུགས་སྒར་ཕོ་བྲང་ནས་ཆིབས་ཐོན་གྱིས་ཀང་ར་གྷ་གལ་གནམ་ཐང་གི་མཁའ་ལམ་བརྒྱུད་རྒྱ་གར་རྒྱལ་ས་ལྡི་ལི་གསར་པ་རུ་ཆིབས་བསྒྱུར་ཞབས་སོར་འཁོད་ཡོད་ཅིང། མགོན་པོ་གང་ཉིད་བཞུགས་སྒར་ཕོ་བྲང་ནས་ཆིབས་ཐོན་གནང་སྐབས་ལམ་ཟུར་གཡས་གཡོན་ཀུན་ཏུ་བོད་མི་དང་ཕྱི་རྒྱལ་མི་རིགས་ཚོས་དགའ་དད་སྤྲོ་གསུམ་གྱི་སྒོ་ནས་ལག་ཏུ་མཇལ་དར་དང་བདུག་སྤོས་བཟུང་སྟེ་ཕེབས་སྐྱེལ་ཞུས་ཡོད་པ་མ་ཟད། གྷ་གལ་གནམ་ཐང་དུ་བོད་མི་ཕེབས་སྐྱེལ་ཞུ་མི་ཚོར་མཇལ་ཁ་ལྷོད་ལྷོད་ཞུ་རྒྱུ་རག་ཡོད་པར། ཕེབས་སྐྱེལ་མཇལ་ཁ་ཞུ་མི་ཕུར་བུ་སྒྲོལ་མ་ལགས་ནས་སེམས་ནང་དགའ་དད་སྤྲོ་གསུམ་གྱི་སེམས་ཚོར་ཤུགས་ཆེ་བྱུང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ད་ལྟ་མཇལ་ཁ་དེ་དཔེ་ཡག་པོ་མཇལ་ཁ་ཡག་པོ་རག་དུས་ཨ་ནི་དགའ་པོ་དཔེ་བྱུང་ཟུར་ར་ཨ་ནི་ཞེ་རེ་དཔེ་ཉེའུ་བརྒྱད་བྱས་ར་ད་ལྟ་ག་ལོག་སོ་སོའི་འཚོ་བ་དེ་གའི་བེད། མ་འདྲ་འགྲོ་བྱེད་རེད་ཞེས་ཡག་དེ་འདི་རང་རེད་ལབ་པ་ན། ད་རྡ་རམ་ས་ལ་ད་ནམ་རྒྱུན་གླིང་སྐོར་འདྲ་པོ་ཅིག་འགྲོ་དུས་ཡིན་གྱི་ཡ་དེ་སྟོང་པ་འདྲ་པོ་ཅིག་ཡ་ད་མི་ད་སྟོང་པ་འདྲ་པོ་ཅིག་དོ་དེ་དེ་ཚོར་བ་འདྲ་པོ་ཅིག་འདུག་ཡ་དེ་སང་ཁ་ལོར། གཙུག་ལག་ཁང་ཅིག་འགྲོ་བྱེད་ནི་གི་ཡ་ད་ཁ་ལོར། ཅིག་སེམས་པ་དེ་འདྲས་ཅིག་ཅིག་བུ་ཚོ་སྡུག་པོ་འདྲ་པོ་ཅིག་འདི་འདྲ་ཅིག་མཚམས་འདུག་རོ་ད་རྡ་རམ་ས་ལ་ནི་མ་ཆིབས་སྒྱུར། གོང་ས་མཆོག་ཆིབས་སྒྱུར་ཕེབས་རྒྱུ་ཡོད་རོ་ད་འདི་འདྲ་ཅིག་ཚོར་བ་ནམ་རྒྱུན་ནི་དག་པ་འདི་འདྲ་ཅིག་ལི་གི་དུ་ཡ་ལ།
གཞན་ཡང་བདེ་བླག་སྨན་ཁང་གི་སྨན་པ་རྣམ་གྲོལ་ལགས་ནས་རྡ་རམ་ས་ལ་ནས་གོང་ས་མཆོག་ཆིབས་ཐོན་གནང་བ་ནས་བཟུང་སྟོང་སང་སང་གི་སྣང་བ་ཟིག་འཁོར་གི་འདུག་པ་དང། ཧར་ཕེབས་ནས་མགོན་པོ་གང་ཉིད་ཀྱི་སྐུ་ཡི་འཕྲོད་བཞེས་ལའང་སེམས་ཁྲལ་ཅུང་ཟད་དུ་ཡོང་གི་འདུག་པས། སྐུ་གཟུགས་འཕྲོད་བཞེས་ཡག་པོ་ཡོང་བ་གི་རེ་བ་དང་སྨོན་ལམ་ཡོད་ཅེས་འབྲེལ་བརྗོད་གནང་གི་འདུག། དེ་ལ་ད་ད་ནི་ང་ཚོ་མཇལ་ཁ་དངོས་གནས་ཡག་པོ་ཅིག་རག་སོང། ཨ་ནི་ད་ད་ད་ཁོང་ཤོ་ཕར་ཕེབས་དུས་བསམ་པ་ལ་ཨ་ནི། དེ་ལ་ད་རྡ་རམ་ས་ལ་ང་ཚོ་ད་རྒྱུན་རིང་པོ་ཅིག་ཡང་ཁོང་ཚོ་བཞུགས་མེད་ར། ཨ་འདི་འདི་འདི་ཟེར་མ་ཏེ་སྟོང་སང་འདྲ་པོ་ཅིག་ཏེ་ཅིག་ཚོར་གི་འདུག་ར། དེ་ཡིན་ན་ཡང་ད་ཕར་ཕེབས་བྱས་ཨ་ནི་ཏེ་ཅི་ཡང་ཁོ་རང་འཕྲོད་བསྟེན་ག་འདྲ་ཅིག་ཡོང་གི་ཡོད་ན་དེ་ཡང་ཏེ་བསམ་བློ་འདྲ་པོ་ཅིག་འཁོར་གི་འདུག་ར། དེ་ཡིན་ནའི་ད་ཡག་པོ་ཅིག་ཡོང་བའི་གི་ཨ་ནི་རེ་བ་དང་སྨོན་ལམ་དེ་ཞུ། བོད་མི་གི་དབུ་ཁྲིད་གོང་ས་མཆོག་གི་རྒྱ་གར་རྒྱལ་ས་ལྡི་ལི་གི་ནང་ཞག་ཤས་བཞུགས་ཏེ་སྤྱི་ཚེས་བཅུ་གཅིག་གི་ཉི་མ་འབྲས་ལྗོངས་སུ་ཕེབས་འབྱོར་གནང་རྒྱུ་དང། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་གི་ཉི་མ་འབྲས་ལྗོངས་མངའ་སྡེ་གི་རྒྱལ་ས་སྒང་ཏོག་ཁུལ་དུ། དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མ་གི་བཀའ་ཆོས་བསྩལ་རྒྱུ་དང། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་བཞི་གི་ཉི་མ་ནུབ་བྷང་གལ་མངའ་སྡེ་གི་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་གནང་རྒྱུ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་གི་ཉི་མ་རྒྱ་གར་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པ་གི་ལྷན་ཚོགས་ཀྱི་བགྲོ་གླེང་དབུ་འབྱེད་གནང་རྒྱུ་དང། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་གསུམ་གི་ཉི་མ་རྡོ་རྗེ་གདན་དུ་འཛམ་གླིང་ཞི་བདེའི་སྨོན་ལམ་གྱི་ཚོགས་མགོན་དུ་བཞུགས་རྒྱུ། ཡང་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་དགུ་ནས་སོ་གཅིག་གི་བར་གནས་མཆོག་རྡོ་རྗེ་གདན་དུ། འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་གི་བཀའ་ཆོས་སྩལ་གནང་རྒྱུ་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་གི་ཟླ་བ་དང་པོ་གི་ཚེས་པ་གཅིག་གི་ཉི་མ་གནས་མཆོག་རྡོ་རྗེ་གདན་དུ། མགོན་པོ་གང་ཉིད་ལ་བརྟན་བཞུགས་བསྟར་འབུལ་གནང་རྒྱུ་བཅས་ཀྱི་མཛད་འཆར་བསྒྲིགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

མི་མང་གིས་མཐོང་གྲོལ་རིན་པོ་ཆེ་ལ་མཇལ་དར་འབུལ་རྗེས་སྐུ་མགྲོན་གཙོ་བོ་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་བསྟན་འཛིན་བྱང་ཆུབ་ལགས་ཀྱིས་གསུང་བཤད་གནང་ཡོད་པ་རེད། ཨ་ནི་ད་ལྟ་དེ་མི་མང་ལ་འབྲེལ་བ་བྱས་ཡ་དང་གོང་ས་མཆོག་ལ་འཛམ་གླིང་མི་མང་གི་ཆེ་མཐོང་དང་འབྲེལ་བའི་སྒོ་ནས་ཨ་ནི་གཟེངས་བསྟོད་ཁྱད་པར་ཅན་དེ་འདྲ་ཅིག་གནང་ཡ་གི་དུས་དྲན་མཛད་སྒོ་དེ་འདྲ་ཞིག་ཁྱི་དེ་དུས་ཧ་ཅང་གི་དགའ་པོ་བྱུང། དེ་བཞིན་དུ་སྐུ་མགྲོན་གཙོ་བོ་གྲས་ཡོ་རོབ་སྤྱི་འཐུས་དབང་ཆེན་ལགས་ཀྱིས་གོང་ས་མཆོག་གིས་ང་ཚོ་བོད་མི་ཡོངས་ལ་བཀའ་དྲིན་ཆེན་པོ་ཡིན་པ་དེ་བཤད་མི་དགོས་ང་ཚོ་བོད་པ་ཚང་མས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་དྲིན་རྗེས་དྲན་ཡོང་བ་བྱེད་རྒྱུ་ལས་བཀའ་དྲིན་ལོག་འཇལ་བྱེད་མི་རུང་ཞེས་འབོད་སྐུལ་གནང་ཡོད་ཀི། དེ་བཞིན་དུ་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་གོང་ས་མཆོག་གི་བཀའ་དྲིན་རྗེས་དྲན་གནང་རྒྱུ་གལ་ཆེན་པོ་ཡིན་པའི་སྐོར་གསུངས་ཡོད་པ་རེད། བོད་ཀྱི་བསྟན་སྲིད་ཐོག་ལ་ཚང་མ་གི་ཕྱར་བ་གྲུ་འདེགས་བྱེད་མཉམ་འཇུག་བྱས་ཏེ་གལ་ཆེན་པོ་རེད། དེ་འདྲ་སོང་ཙང་ང་རང་ཚོས་ད་ལྟ་གོང་ས་མཆོག་གི་བཀའ་དྲིན་ཐུགས་རྗེ་ལ་བརྟེན་ནས་དམངས་གཙོའི་སྒྲིག་འཛུགས་ཅིག་བཙུགས་གནང་ཡོད་རེད་དེ་ལ་རྩ་ཁྲིམས་ཀྱི་དབང་སྒྱུར་འོག་ལ་བསྒྲུབས་པའི་ཁྲིམས་ཀྱི་དབང་སྒྱུར་གྱི་སྤྱི་ཚོགས་སུ་བསྒྲུབས་ཡོད་དེ་འདྲ་སོང་ཙང་ཚང་མ་གི་བཅའ་ཁྲིམས་རིན་པོ་ཆེ་དོ་སྣང་བྱེད། གཞུང་ལ་དགོས་མཁོ་སྐབས་དུས་ཟིན་ན་སོ་སོའི་ཡུལ་མི་ཡིན་པའི་ཆ་ནས་བོད་ཀྱི་ཡུལ་མི་གི་ལས་འགན་དེ་གང་ཐུབ་བྱེད་འདོད་ཀྱི་ཕྱར་བ་གྲུ་འདེགས། དེ་ཡིན་ན་དཔྱ་ཁྲལ་ལག་དེབ་འབུལ་ཡ། ང་ཚོ་མི་རབས་རྒན་པ་ཚོ་ལ་སྐུ་ཞབས་བྱས། ཕྲུ་གུ་མི་རབས་གསར་པ་ཚོར་བོད་ཀྱི་ངོ་བོ་ཐོག་ལ་སྐད་དང་ཡི་གེ། མི་ཉམས་རྒྱུན་འཛིན་ཐོག་ནས་ཚང་མ་གི་སྲུང་སྐྱོབ་བྱས་ཐོག་ང་ཚོ་གི་འཐབ་རྩོད་ཀྱི་ཏན་ཏན་སྐབས་སུ་བབ་པའི་གི་སྒྲུབ་དགོས་ཡ་གི་ལས་འགན་འདི་རེད་དེ་འདྲ་སོང་ཚང་མ་གི། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་འཛམ་གླིང་ནོ་བེལ་ཞི་བདེའི་གཟེངས་རྟགས་དེ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་ཕུལ་བ་དང་དུས་དེ་ནས་བཟུང་འཛམ་གླིང་ཡུལ་གྲུ་གང་སར་གནས་སྡོད་བོད་མི་ཚོས་ལོ་ལྟར་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་དུས་ཆེན་དེ་སྲུང་བརྩི་བྱེད་སྲོལ་ཆགས་པ་དང་ད་ལོ་ནི་ལོ་སུམ་ཅུ་སོ་བཞི་པ་དེ་རེད་ལ། གཤམ་དུ་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་སྤྱི་ནོར་གོང་ས་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བར་སྲུང་བརྩི་གནང་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ནིའུ་ཡོག་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་ཞུ། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ། ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་སྟེ་རེས་གཟའ་སྤེན་པའི་ཉིན་མོ་དང་སྟབས་བསྟུན་ནས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། འཛམ་གླིང་ནང་སྐད་གྲགས་ཆེ་བའི་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས།

སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་སྐབས་ཀྱི་ལོ་རྒྱུས་སྙིང་བསྡུས་ཤིག། མང་ཚོགས་ལ་ངོ་སྤྲོད་དང་འབྲེལ་ནས། བོད་རྒྱ་ཆེའི་མི་མང་གིས། རྒྱལ་བའི་ཐུགས་དགོངས་བཞིན་བསྒྲུབ་དགོས་པའི་སྐོར་དང་འབྲེལ་ནས་གསུང་བཤད་གནང་སོང། ནས་སྐབས་དེ་དུས་ཀྱི་རྒྱལ་བ་རིན་པོ་ཆེའི་ངོས་ནས་ཨ་ནི་གཅིག། གཟེངས་རྟགས་ཐོབ་ཀྱོག་འདིའི་བྱ་དགའ་འདི་བོད་མི་སྤྱི་ཡོངས་ལ་ཡིན་གསུངས་པ་རེད་འདུག་བཀའ་སློབ་ཕེབས་པ་ཅིག་ངས་དྲན་གྱི་འདུག་དེ་ཟེར་དུས་སྐབས་དུས་ཨ་ནི། ད་འདི་གི། བོད་མི་སྤྱི་ཡོངས་ལ་ཕན་པ་དེ་ད་དངོས་ཡོད་གནས་ཚུལ་རེད་བསམ་གྱི་འདུག་དེའི་བརྒྱུད་རིམ་ཐོག་ནས་ང་ཚོ་བོད་པའི་གི་ཨ་ནི་གནས་ཚུལ་དེ། སྤྱི་བཏང་ཁྱབ་བསྒྲགས་ཆེན་པོ་ཕྱིན་ཡོད་རེད་ཡིན་ད་ཡིན་གཟེངས་རྟགས་འདིའི་གི་བརྒྱུད་རིམ་ཐོག་ནས་ཨ་ནི་ང་ཚོ་བོད་པའི་གི་ཅིག། ཆོས་རེད་རིག་གཞུང་རེད་བོད་པའི་གནས་སྟངས་རེད་འཛམ་བུ་གླིང་ཁྱོན་ལ་ཁྱབ་བསྒྲགས་ཆེན་པོ་ཕྱིན་རེད་དེ་ཟེར་དགོས་དུས་འདིའི་ཐོག་ནས་ཨ་ནི་དེ་རིང། བསྐྱར་དུ་ཨ་ནི་རྒྱལ་བ་དོན་གྱི་བདག་པོ་ལ་བཀའ་དྲིན་བསམ་ཤེས་ཐོག་ནས་ཨ་ནི་ཐུགས་རྗེ་བཀའ་དྲིན་ཆེ་ཞུ་ཡ་དང། ཡང་མཛད་སྒོའི་སྐུ་མགྲོན་གཙོ་བོར། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ།

ཚོགས་ཁང་གི་ཆེད་དུ་ཞལ་འདེབས་འབུལ་མཁན་རྣམས་ལ་ཐུགས་རྗེ་ཆེ་ཞུ་བའི་ཁ་བཏགས་འབུལ་ལམ་ཞུས་པ་དང། མཇུག་ཏུ་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་འོག་ལ་ཡོད་པའི་བློ་གསལ་སྐྱེད་ཚལ་གྱི་སློབ་ཕྲུག་ཚོ་དང། དེ་བཞིན་མདའ་ནང་སློབ་གྲྭའི་སློབ་མ་གཙོ་བོ་གྱུར་བའི་ཟློས་གར་ཟུར་པ་སོགས་ཀྱིས་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་དུས་དྲན་གྱི་ཉིན་མོར་གཞས་སྣ་སོགས་འཁྲབ་སྟོན་ཞིག་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།

ད་དུང་གནས་ཚུལ་ནང་བཀོད་པ་ལྟར་ན་ཉེན་སྐྱོབ་ཏུ་འགྲོ་མཁན་གྲས་བོད་རིགས་ཉེན་རྟོག་པ་བཀྲ་ཤིས་བག་གྲོ་ཡིས་ས་ཆ་དེ་ནི་ས་བབ་མཐོ་ཞིང་རྐང་པ་འདྲེད་བརྡར་ཤོར་སླ་བའི་དཀའ་ངལ་འཕྲད་ཡོད་པ་དང་ཉེན་སྐྱོབ་བྱེད་ཡུལ་གྱི་ས་གནས་སུ་འབྱོར་སྐབས་སྣུམ་འཁོར་གསུམ་ཉེན་ཁའི་གནས་སུ་ལྷུང་ཡོད་པ་མ་ཟད་སྣུམ་འཁོར་གཅིག་གི་ཕྱེད་ཀ་གངས་ཀྱི་འོག་ཏུ་ཤོར་ཡོད་པའི་གནས་སྟངས་དང་ད་དུང་རྗེས་ལ་སྣུམ་འཁོར་གཞན་ཞིག་ཀྱང་གངས་གསོག་ནང་ལུས་པ་མཐོང་བ་བཅས་སྣུམ་འཁོར་དང་འགྲུལ་བ་རྣམས་ཉེན་སྐྱོབ་བྱེད་པར་ཆུ་ཚོད་དྲུག་ལྷག་འགོར་བའི་རྗེས་ཁྱོན་སྣུམ་འཁོར་ལྔ་དང་དེའི་ནང་གི་འགྲུལ་བ་མི་གྲངས་ཉི་ཤུ་རྩ་གསུམ་ཉེན་སྐྱོབ་ཐོབ་ཡོད་པའི་གནས་ཚུལ་འགྲེལ་བརྗོད་གནང་ཡོད་ཀི་ཉེ་ཆར་ཝུར་ཅི་ནག་ཆུ་གྲོང་ཁྱེར་གྱི་སོག་རྫོང་དཀར་མོ་ཤང་གི་ས་ཁུལ་དུ་གངས་རྒྱུན་མཐུད་ནས་བབས་ཏེ་ཁུལ་དེའི་གཞུང་ལམ་ལ་འཁྱག་པ་ཐེབས་ནས་འགྲིམ་འགྲུལ་བྱེད་པར་ཧ་ཅང་དཀའ་ངལ་ཆེ་བ་དང་ལྷག་པར་དུ་དངོས་པོ་ལའི་ཉག་ཁའི་ལམ་གྱི་དུམ་བུར་དུས་ཡུན་རིང་པོར་གངས་བབས་པའི་རྐྱེན་གྱིས་ས་ཆ་ཁག་ཅིག་ཏུ་གངས་གསོག་ཐེབས་ཚད་ལི་སྨི་ཉི་ཤུ་ནས་སུམ་ཅུའི་བར་ཟིན་ནས་འགྲོ་སྐྱོད་ཀྱི་ལམ་བར་འགོག་རྐྱེན་བཟོས་སྟབས་འགྲུལ་བཞུད་འཁོར་རིགས་གཅིག་ལ་ཉེན་ཚབས་ཆེན་པོ་བཟོས་ཡོད་པ་རེད། ཨ་རིའི་ཆབ་སྲིད་གསར་འགྱུར་སྨྱན་སྦྱོར་ཞིག་གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཟུར་པ་ཆིན་ཀང་ད་ལོ་ཟླ་བདུན་པར་རང་ཤི་བརྒྱབ་པ་དང་ཡང་ན་མནར་གཅོད་བཏང་ནས་ཤི་ཡོད་པའི་གནས་ཚུལ་སྤེལ་ཡོད་ཀི་ཨ་རིའི་ཆབ་སྲིད་གསར་འགྱུར་དྲ་ཚིགས་སྲིད་དོན་པ་ཞེས་པས་ཟླ་བཅུ་གཉིས་པའི་ཚེས་དྲུག་ཉིན་ཁ་བྱང་ལ་རྒྱ་ནག་གི་ཞི་ཅིན་ཕིན་གྱིས་སི་ཏ་ལིན་ལྟ་བུའི་གཙང་སེལ་བྱེད་ཀྱིན་འདུག་ཟེར་བའི་གནས་ཚུལ་ཞིག་སྤེལ་བའི་ནང་དུ་རྒྱ་ནག་གི་མཐོ་རིམ་མི་སྣ་དང་འབྲེལ་བ་ཡོད་པའི་མི་འགའ་ཤས་ནས་ཤེས་རྟོགས་བྱུང་བ་ལྟར་ན། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཟུར་པ་ཆིན་ཀང་ད་ལོར་ཟླ་བདུན་པར་པེ་ཅིང་གི་དམག་གི་སྨན་ཁང་ཞིག་ཏུ་ཤི་བ་དང་ཤི་རྐྱེན་ནི་རང་ཤི་བརྒྱབ་པ་དང་ཡང་ན་མནར་གཅོད་བཏང་ནས་ཤི་བ་ཡིན་ཚུལ་བཀོད་འདུག་ཡིན་ན་ཡང་གནད་དོན་དབྱེ་ཞིབ་པ་མང་བས་ཆིན་ཀང་ཤི་བའི་གནས་ཚུལ་ལ་དོགས་པ་ཟོས་ཡོད་ཀི། དེ་མིན་གནས་ཚུལ་ནང་ཆིན་ཀང་བོར་བརླག་དུ་མ་སོང་གོང་ཨུ་རུ་སུའི་ཕྱི་འབྲེལ་བློན་ཆེན་གཞོན་པ་ལུའུ་ཏིན་ཁི་དང་ཐུག་འཕྲད་གནང་ཡོད་པ་དང་ལུའུ་ཏིན་ཁི་ཡིས་ཞི་ཅིན་ཕིན་ལ་རྒྱ་ནག་གི་ལས་ཐོག་ཕྱི་འབྲེལ་བློན་ཆེན་ཆིན་ཀང་དང་མེ་ཤུགས་འཕུར་མདའ་དམག་དཔུང་གི་མཐོ་རིམ་དམག་དཔོན་གྱི་ནང་མིས་རྒྱ་ནག་གི་རྡུལ་ཕྲན་མཚོན་ཆའི་གསང་བའི་གནས་ཚུལ་ནུབ་ཕྱོགས་གསང་བའི་ལས་ཁུངས་ལ་མཁོ་སྤྲོད་བྱས་ཡོད་པ་ཞུ་གཏུག་བྱས་ཚུལ་ཡང་བཀོད་ཡོད་པ་རེད། ད་ལོར་ཟླ་དྲུག་པའི་སྨད་དུ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གློ་བུར་དུ་གར་སོང་ཆ་མེད་དུ་གྱུར་པ་དང། ཧ་ལམ་དེ་དང་དུས་མཉམ་དུ་རྒྱ་ནག་གི་མེ་ཤུགས་འཕུར་མདའ་དམག་དཔུང་གི་དམག་སྤྱི་ལི་ཡུས་ཁྲའོ་དང་ཕྱག་རོགས་གཞོན་པ་ལིའུ་ཀོང་པིན། དམག་སྤྱི་ཟུར་པ་ཀྲང་ཀྲིན་ཀྲུང་གསུམ་པོའང་གར་སོང་ཆ་མེད་དུ་གྱུར། མེ་ཤུགས་འཕུར་མདའ་དམག་དཔུང་ལ་གཙང་སེལ་བྱས་རྗེས་ད་ལོའི་ཟླ་གསུམ་པར་བསྐོ་གཞག་བྱས་པའི་རྒྱ་ནག་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་ཡང་གར་སོང་ཆ་མེད་དུ་གྱུར། དེ་ནས་ད་ལོའི་ཟླ་བཅུ་བར་ཆིན་ཀང་དང་ལི་ཧྲང་ཧྥུའུ་གཉིས་གོ་ས་ནས་གནས་དབྱུང་བཏང།

ཆིང་གང་བོར་བརླག་ཏུ་སོང་ནས་ཟླ་གཅིག་གི་རྗེས་སུ་རྒྱ་ནག་གི་མཐོ་རིམ་དཔོན་རིགས་ནང་ཁུལ་དུ་བཀྲམ་པའི་ཡིག་ཆ་ཞིག་གི་ནང་དུ་ཆིང་གང་འཚོ་བའི་བྱ་སྤྱོད་ཀྱི་དབང་གིས་སྤྱོད་ལམ་ཐོག་ཚུལ་འགྲེལ་བརྗོད་བྱས་ཡོད་པ་དང། རྒྱ་ནག་གཞུང་གི་འཚོ་བའི་བྱ་སྤྱོད་ཟེར་བ་དེ་ནམ་རྒྱུན་ཕོ་མོའི་འབྲེལ་བར་གོ་དགོས་པ་རེད་ལ། གསན་མཁན་རྣམ་པ་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་དམར་ཤོག་གཞུང་གིས་རྒྱ་ནག་མི་དམངས་ཀྱི་གྲོགས་པོ་རྙིང་བར་འབོད་པའི་ཨ་རིའི་ཕྱི་སྲིད་དྲུང་ཆེ་ཟུར་པ་ཁེ་སིན་ཇེར་དགུང་ལོ་བརྒྱ་ཐམ་པའི་ཐོག་འདས་གྲོངས་ཕྱིན་པ་དང་འབྲེལ་ནས་ཁོང་གི་རྒྱ་ནག་དང་ལྷོ་ཤར་ཨེ་ཤི་ཡའི་ནང་གི་ཤུགས་རྐྱེན་དང་ཁོང་ལ་གདེང་འཇོག་གནང་ཕྱོགས་ཐད་ལྕགས་མོ་འཚོས་གནས་ཚུལ་ཕྱོགས་བསྡུས་ཞུ་བར་གསན་རོགས་གནང། གསན་མཁན་རྣམ་པ་བདེ་མོ་ཡིན་ན། ང་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་བ་ལྕགས་མོ་འཚོ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་དགུ་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཟུར་པ་ཧན་རི་ཁེ་སིན་ཇེར་ལགས་དགུང་ལོ་བརྒྱ་ཐམ་པའི་སྟེང་རང་ཁྱིམ་དུ་འདས་གྲོངས་ཕྱིན་འདུག་ཁེ་སིན་ཇེར་ནི་དུས་རབས་སྔོན་མའི་ལོ་རབས་བདུན་ཅུའི་ནང་ཨ་མི་རི་ཀ་དང་རྒྱ་ནག་གི་ཕྱི་འབྲེལ་སྲིད་ཇུས་རྒྱུན་ལྡན་དུ་གཏོང་བར་རམ་འདེགས་དང། དེ་བཞིན་རྒྱ་ནག་དེ་རྒྱལ་སྤྱིའི་སྟེང་གོམ་པ་སྤོ་བར་རམ་འདེགས་སྐུལ་འདེད་བྱས་ཡོད་པས། རྒྱ་ནག་གཞུང་གིས་ཁེ་སིན་ཇེར་ནི་རྒྱ་ནག་མི་དམངས་ཀྱི་གྲོགས་པོ་རྙིང་བ་ཡིན་ཞེས་བརྗོད་བཞིན་ཡོད། ཡིན་ན་ཡང་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ཚོས་ཁེ་སིན་ཇེར་ནི་རྒྱ་ནག་དམར་ཤོག་གཞུང་གི་འགོ་ཁྲིད་ཚོའི་གྲོགས་པོ་ཡིན་པ་ལས་རྒྱ་ནག་མི་དམངས་ཀྱི་གྲོགས་པོ་མ་ཡིན་པར་སྲིད་དོན་དང་དཔལ་འབྱོར་གྱི་ཁེ་བཟང་གི་ཆེད་དུ་རྒྱ་ནག་མི་དམངས་ཀྱི་བདེ་སྡུག་ཐད་དོ་ཁུར་བྱས་མེད་པ་བརྗོད་བཞིན་ཡོད་ལ། ཨ་མི་རི་ཀའི་སྲིད་དོན་དང་རིག་གཞུང་ལས་རིགས་དེ་བཞིན་དམངས་ཁྲོད་བཅས་ནས་ཀྱང་ཁེ་སིན་ཇེར་ལ་གདེང་འཇོག་བྱེད་སྟངས་ཕྱོགས་གཉིས་སུ་གྱེས་ཡོད་པ་རེད། གོང་ཞུས་བཞིན་དུས་རབས་ཉི་ཤུའི་ལོ་རབས་བདུན་ཅུའི་ནང་ཁེ་སིན་ཇེར་ནི་ཨ་མི་རི་ཀའི་རྒྱ་ནག་ལ་འབྲེལ་འདྲིས་ཀྱི་སྲིད་ཇུས་སྒོ་འབྱེད་ཀྱི་མི་སྣ་གནད་འགག་ཅན་དུ་གྱུར་ཡོད་པ་རེད། སྲིད་དོན་གར་སྟེགས་སྟེང་རྩོད་རྙོག་ཅན་གྱི་ཨ་མི་རི་ཀའི་ཕྱི་སྲིད་མི་སྣ་གལ་ཆེན་ཁོང་གི་སྐུ་ཚེའི་ལོ་རྒྱུས་ལ་ཇི་ལྟར་གདེང་འཇོག་བྱེད་དགོས་སམ་ཟེར་ན། བོད་རྒྱའི་སྐབས་བབ་གནད་དོན་དབྱེ་ཞིབ་པ་དང་རྩོམ་པ་པོ་ལྷ་སྡེ་གནམ་ལོ་ཡག་ལགས་ནས་ངོ་སྤྲོད་གནང་དོན། སྐབས་འདིའི་ཨ་རིའི་བློན་ཆེན་ཟུར་པ་དང་གནས་ཡིན་གྱི་ཆབ་སྲིད་པ། ཁེ་སིན་ཇེར་ལ་མཚོན་ན། ཁོ་བོ་རྩོད་གཞི་ཅན་གྱི་ཆབ་སྲིད་མི་སྣ་ཅིག་རེད། ཨ་ད་གི་རླུང་འདི་གི་སྒྲ་ཞིག་ཁོ་རང་གི་རྒྱབ་ལྗོངས་ང་གཅིག་སྟེ་འོ་ན་མ་གཞི་ཁོ་རང་གི་རང་གི་འབྱུང་ཁུངས་དེ་གཙོ་བོ་དེ་ཨ་གི་རེད་ད་རྒྱལ་སྤྱིའི་འབྲེལ་ལམ་རིག་པ་གི་ཐོག་གི་ཡིན་ན་ད་སློབ་དཔོན་བྱེད་མགོ་ཚུགས་ཉིན་ན་ཞིག་རེད་ཁོ་རང་ཡིན་ན་ད་ཆབ་སྲིད་གི་ནང་ད་ཨ་ད་གལ་ཆེན་ཞིག་རེད། ཡ་ནི་མིན་ན་ད་ལྷག་པར་དུ་ནི་ཁི་སོན་བ་གཞུང་གི་ཡིན་ན་ད་བློ་འདོན་པ་ཨ་ནི་ཕྱི་སྲིད་བློན་ཆེན་ཨི་ཆགས་ཨ་ནི་ཡིན་ན་ད་ཁོ་རང་གི་ལས་ཡུན་གི་རིང་དེ་ལ་ཡིན་ན་ད་དོན་དག་ཁ་ཤས་ཅིག་གི་སྒང་དེ་ལ་ཡིན་ན་ད་ཧ་ཅང་གི་ད་ནུས་པ་ཐོན་ཡོད་ནོ་གི་མི་སྣ་ཡིན་ཞིག་རེད་ད་ཅིག་རེད། དང་གཅིག་ཤོས་ནི་ཨི་ཟི་རལ་དང་ཨ་ནི་ཨ་རབ་ཀྱི་དམག་ཆེན་ཡིན་ན་དེ་མཚམས་འཇོག་གོ་དང་ཡིན་ན་འདིའི་བར་དེ་ལ་ནུས་པ་ཐོན་ནོ་གི། ད་ནི་གཉིས་པ་དེ་ཡིན་ན་ད་ཝེ་ཐི་ནམ་ནི་ཨ་རི་ག་དམག་མཚམས་འཇོག་པ་དང་ཡིན་ན་ཝེ་ཐི་ནམ་འམ་ག་ལི་ད་དེ་ལྷོ་བྱང་གཉིས་ཀྱི་སྲིད་གཞུང་གི་བར་དང་ཡིན་ན་ཨ་ནི་ཡང་ཡིན་ན་ད་ཁོ་རང་གི་ནུས་པ་ངེས་ཅན་གཅིག་ཐོན་ནོ་གི། ཡིན་ན་ད་ཡིན་མི་ཚུལ་ཡིན་ན་ད་ལྷག་པར་དུ་ཡིན་ན་རྒྱ་ནག་ཨག་ཡིན་ན་ལ་ད་ཡིན་ན་གཅིག་གི་དོན་ཆེན་དོན་གཉིས་ཀྱི་ལོ་ནས་བ་ལི་ཨ་རི་གི་འབྲེལ་བ་ད་གསར་གཏོད་ཚུལ་ག་རེད་དེ་ནས་བ་ལི་བཟུང་ངེས་ཡིན་ན་ད་ད་གར་ཚང་ཁེ་ཉེར་འགའ་གི་ཉིན་ད་ཁོ་རང་ཡིན་ན་ད་ད་གྲོངས་རག་གི་བར་དུ་ཡིན་ན་ད་རྒྱ་ནག་གི་ཡིན་ན་ད་ཁོང་ཚོ་གྲོགས་པོ་རྙིང་བ་བྱེད་བ་ད་མ་རབས་ད་བ་གི

རྒྱུ་མཚན་ཞིག་ལ་ཡོད་ན། ཨ་རི་ག་ཡིན་ན་མ་གཞི་ནས་རྒྱ་ནག་ལ་སྲིད་ཇུས་རང་ཡིན་གྱི་ན་རོགས་སྐྱོར་གི་འོག་ནས་ཡིན་གྱི་ན་ད་ཁོ་རང་རང་དམངས་གཙོ་གི་རྒྱལ་ཁབ་ཅིག་ཡིན་གྱི་ཡ་ལ་དབེན་པ་ཡོད་རེད། ཡིན་ན་ར་ད་མཐའ་མཇུག་ཡིན་གྱི་ན་ཁོ་ལྡོག་ཕྱོགས་ཀྱི་མགོ་ལམ་ནས་ཡིན་གྱི་ན་དམངས་གཙོ་མ་འགྱུར་བ་ཆེས་དབང་ཆ་གཅིག་སྡུད་དེ་ཤུགས་ཆེ་རུ་ཆེ་རུ་སོང་དཔལ་འབྱོར་དེ་མཐོ་རུ་མཐོ་རུ་རིང་བཞིན་དུ་ཡིན་གྱི་ན་དབང་ཆ་གཅིག་སྡུད་ཀྱི་འོག་གི་འཆར་གཞི་དེ་ཡིན་གྱི་ན་མཐོ་རུ་མཐོ་རུ་སོང། ཡིན་ན་ད་ཏིག་གི་ཨམ་ཆིང་གི་ཡིན་ན་ད་ད་འདའ་ཡིན་ན་ད་ཁོ་གཉིས་ནང་འཇམ་ནང་གི་ཁ་ཅིག་ད་ཉིན་ཁ་ཅིག་དང་ངེད་གཉིས་ན་ད་འདྲ་བཅུ་གི་ཡིན་ན་ད་དོར་ད་ཡ་མི་གཅིག་རེད་ཨོ་ད་ད་ཡོང་ཚོ་ཁོ་གི་ཡིན་ན་ད་འཛོང་ཁོང་ཁོ་ཚོ་དེ་ཁེ་སིང་ཇིར་གི་ཁ་ཅིག་མགོ་ཁྲིད་ནོ་གི་ད་དེ་ནེག་སོན་གཞུང་གི་ཁ་ཅིག་ད་རྒྱ་ནག་ལ་འཛིན་པའི་སྲིད་ཇུས་དེ་རེད་ཅིག་ད་དེའི་རྒྱུ་མཚན་གི་ན་ནང་བཞི་ནང་ཡིན་ན་ད་ད་ཌོ་ནལ་ཊམ་ཕུ་གཞུང་གི་ཡིན་ན་ད་ད་རྒྱ་ནག་ལ་འཛིན་པའི་ཨ་རི་གི་སྲིད་ཇུས་དེ་ལ་འགྱུར་བ་བཏང་བ་རེད།

ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་ཧན་རིའི་ཁི་སིན་ཇེར་གསང་བའི་ཐོག་པེ་ཅིན་དུ་གཟིགས་སྐོར་ལ་ཕེབས་ནས་སྐབས་དེའི་རྒྱ་ནག་གི་སྲིད་བློན་ཀྲོའུ་ཨེན་ལེ་དང་ཐུག་འཕྲད་ཞུ་བ་དང་ཐེངས་དེའི་ཐུག་འཕྲད་ལས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དོན་གཉིས་ལོར་སྐབས་དེའི་ཨ་རིའི་སྲིད་འཛིན་རི་ཆར་ནེག་སོན་གྱིས་རྒྱ་ནག་ནང་ལོ་རྒྱུས་རང་བཞིན་གྱི་གཟིགས་སྐོར་གནང་བར་རྨང་གཞི་བཏིང་ཞིང།

ཨ་རིའི་རྒྱ་ནག་རིག་གཞུང་ཐད་ཀྱི་ཆེད་མཁས་པ་གྲགས་ཅན་ཕེ་རི་ལིན་ཁི་ནས་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ལ། སྐབས་དེའི་རྒྱ་ནག་གི་སྲིད་བློན་ཀྲོའུ་ཨེན་ལེ་ནས་ཁེ་སིན་ཇེར་དང་འབྲེལ་འདྲིས་ཀྱི་འདོད་མོས་ཡོད་པ་དེ་ཡང་ཕྱོགས་གཉིས་ཀ་ནས་སོ་སོའི་ནང་སྲིད་ཀྱི་དགོས་མཁོ་གི་ཆེད་དུ་བསམ་ཞིབ་བྱས་པ་ཡིན་པ་གསུངས་བྱུང། 不是考虑国际关系本身是关心自己国家的利益། 周恩来知道毛泽东也知道中国已经文革以后། རྒྱལ་སྤྱིའི་འབྲེལ་ལམ་རང་གི་ཐད་ནས་བསམ་ཞིབ་བྱས་པ་མ་ཡིན་པར། རང་རང་སོ་སོ་གི་རྒྱལ་ཁབ་ཀྱི་ཁེ་ཕན་གྱི་ཐད་ནས་བསམ་ཞིབ་བྱས་པ་རེད་ལ། ཀྲོའུ་ཨེན་ལེ་དང་མའོ་ཙེ་ཏུང་ནས་རིག་གནས་གསར་བརྗེའི་ལས་འགུལ་དེ་མཇུག་རྫོགས་ལ་ཉེ་བས་ན་ཨ་རི་དང་འབྲེལ་འདྲིས་བྱས་ཏེ་དཔལ་འབྱོར་སླར་གསོ་ཐུབ་མིན་དང་སྤྱི་ཚོགས་ཧྲིལ་བོ་སླར་གསོ་ཡོང་ཆེད

འོན་ཀྱང་ཨ་མི་རི་ཀའི་ཆེད་མཁས་པ་དང་ཕྱི་སྲིད་ལས་རིགས་དང་ཁེ་སིན་ཇེར་དང་རྒྱ་ནག་གི་མཐོ་རིམ་འགོ་ཁྲིད་བར་གྱི་འབྲེལ་འདྲིས་དམ་ཟབ་ཐད་ནམ་རྒྱུན་དོགས་འདྲི་དང་ཁེ་སིན་ཇེར་ནས་མི་ཚེ་མཇུག་ཏུ་རང་གི་མཚན་སྙན་གྲགས་ཀྱི་ཆེད་དུ་ཨ་མི་རི་ཀའི་ཁེ་ཕན་ལ་གནོད་འཚེ་བསྐྱལ་ནས་རྒྱ་ནག་འགོ་ཁྲིད་ཀྱིས་བེད་སྤྱོད་ལོག་པ་བྱས་ཏེ་ཨ་རི་ལ་ངོ་གནོང་དགོས་པའི་གནས་ཚུལ་མཁོ་སྤྲོད་བྱེད་བཞིན་ཡོད་པ་བརྗོད་ཀྱི་འདུག་དེ་བཞིན་རྒྱ་ནག་གི་རིག་གཞུང་ཐད་ཀྱི་ཆེད་མཁས་པ Perry Link ནས་གསུངས་དོན། Well, Kissinger served his interests. Kissinger helped the Gongchandang། རྒྱ་ནག་མི་མང་གིས་གུས་བརྩི་ངང་ཁི་སིན་ཅེར་རྒྱ་ནག་མི་དམངས་ཀྱི་གྲོགས་པོ་བཟང་བོར་འབོད་པ་དེ་ཏག་ཏག་བསྡད་ཡོད་པ་མ་རེད། དོན་དངོས་ཐོག་ཁོང་ནི་རྒྱ་ནག་འགོ་ཁྲིད་ཚོའི་གྲོགས་པོ་བཟང་བོ་ཡིན་པ་དང། ཁི་སིན་ཅེར་ནས་རྒྱ་ནག་གི་འགོ་ཁྲིད་ཚོར་ཁེ་བཟང་སྤྲད་དེ་རྒྱ་ནག་དམར་ཤོག་སྲ་བརྟན་དང་འབྱོར་ཕྱུག་ཆེད་དུ་རམ་འདེགས་བྱས་ཡོད་པ་རེད་ལ། ཁི་སིན་ཅེར་ནས་ནམ་རྒྱུན་རྒྱ་ནག་གཞུང་ཕྱོགས་དང་འབྲེལ་འདྲིས་དུས་སུ། རྒྱ་ནག་གི་མི་དམངས་ཀྱི་ཁེ་ཕན་ལ་དོ་ཁུར་བྱས་ཡོད་པ་མ་རེད། ཐ་ན་དེ་སྔོན་རྒྱ་ནག་ནང་བྱུང་བའི་དྲུག་བཞིའི་གནམ་བདེ་སྒོ་མོ་ཆེའི་དོན་རྐྱེན་ཐད་ཀྱང་རྒྱ་ནག་དམར་ཤོག་གཞུང་གི་ཕྱོགས་ནས་སྐད་ཆ་བཤད་ཡོད་པ་རེད་ཟེར། དེས་ན་དེང་སྐབས་འདིའི་ཨ་མི་རི་ཀར་རྒྱ་ནག་གི་འབྲེལ་ལམ་ཛ་དྲག་གི་དེ་རིང་ཨ་མི་རི་ཀ་གི་ཡང་བསྐྱར་ཁེ་སིན་ཇེར་གྱི་མངོན་སུམ་རིང་ལུགས་ཀྱི་ཐབས་ཇུས་ལག་ལེན་བྱས་ནས་ཡུལ་གཉིས་བར་འབྲེལ་ལམ་ལེགས་བཅོས་བྱེད་སྲིད་དམ། ཨོ་ད་འདི་ཁ་བ་འདི་ཧ་ཅང་གི་གནད་འགག་ཅིག་རེད་ཡིན་ན་ད་ཡིན་ཨ་རི་གི་ཆ་ཡིན་ན་ད་འདི་ཡོད་ག་རེ་ད་ད་འདི་ཨ་རྒྱ་གཉིས་ཀ་ཡོད་ག་རེ་དེ་ཨ་ད་མིག་སྔར་གི་ཡིན་ན་ད་ག་རེ་དེ་གནས་སྟངས་འདི་ལ་ཡིན་ན་སྲ་བརྟན་བྱེད་རྒྱུ་ད་ཧ་ཅང་གལ་ཆེན་པོ་རེད་ད་གཉིས་ཀ་ཕྱོགས་གཉིས་ཀ་གང་ཡིན་ན་དཔལ་འབྱོར་གི་ཆ་ནས་ཡིན་ན་དཀའ་ངལ་ཡོང་གི་ཡོད་རེད་ཨ་ནི་རྒྱ་ནག་ཡིན་ཨ་རི་གི་དཔལ་འབྱོར་གི་དཀའ་ངལ་དེ་ཧ་ཅང་གི་ཛ་དྲག་རེད་ཨ་རེད་ཨ་ར་ད། གང་ལ་གང་འཚམ་གྱི་བོད་སྐད་རྒྱ་ཆེ་གི་གནས་སྟངས་དེ་སློང་དགོས་ད་ལྷག་པར་དུ་ཨ་རི་ཨིན་དུ་མ་ཁོ་ཐག་གི་བ་རེད་ཨ་ཡེ་དང་ན་ཕྱོགས་གཉིས་ཀ་ལ་ད་དེ་དཔལ་འབྱོར་གྱི་ཆ་ནས་ཡིན་གྱི་ན་ད་ད་འབྲེལ་ལམ་ཡོང་རྒྱུ་ཡིན་གྱི་ན་ད་ཧ་ཅང་གི་གནད་འགག་ཅིག་ཆགས་ཀྱི་ཡོད་བ་རེད་ད་ཡིན་ན་ར་ཨ་ནི་དཔལ་འབྱོར་གྱི་ཐོག་ནས་ཁྱོན་ཡོངས་ནས་ཡིན་གྱི་ན་སྒོ་ཕྱེ་གི་ཨ་རི་ཡི་དང་ན་ད་ཧ་ཅང་ཁག་པོ་རེད་རེད་ཡིན་གྱི་ན་ད་དེ་བོད་སྐད་རྒྱ་ཆེ་ཨང་དང་པོ་ཚང་གི་ཕྱོགས་ནས་དགོངས། ཞེས་རེ་དོགས་ན་ཚན་རིག་ཡིན་ན་ལག་རྩལ་དང་གཉིས་ལྟར་འདི་མི་མང་ཞིག་རྒྱ་ནག་གི་ལག་པ་ལ་ཤོར་གི་ཡོད་རེད་དེ་ཤོར་སོང་བ་ཡིན་ན་དེ་རྒྱ་ནག་གིས་དེ་ཐད་ཀར་དུ་བེད་སྤྱོད་གཏོང་ཚར་ཏེ་དམག་དོན་གྱི་ཕྱོགས་ག་གཏོང་གི་ཡོད་རེད་དམག་དོན་གྱི་ཕྱོགས་ག་བཀའ་གང་ཡིན་གྱི་ན་ད་དམག་དོན་གྱི་གྱི་ན་ཕྱོགས་གང་ཡིན་ན་ད་ལག་རྩལ་ཡིན་ན་རེད་ད་གང་ལྟར་ཀྱང་འདི་གྱི་ན་གོང་འཕེལ་ལ་སོང་ན་འདི་གི་ཨ་རི་ག་འདི་ནི་རྒྱལ་ཁབ་གི་ཉེན་ཁ་ཙམ་མ་ཡིན་པས་ད་འཛམ་གླིང་གི་རང་དབང་གི་རྒྱལ་ཁབ་རིགས་ག་གི་ཡང་འདི་ནི་ཉེན་ཁ་གཅིག་ཆགས་ཀྱི་ཡོད་རེད་ད་ལྟ་ཨ་རི་ག་ཞིག་ནས་འདི་ནི་ད་ཧ་གི་རེད་ད་འདི་འདི་དབང་ཆ་གཙོ་བོ་དེ་འདི་ནི་མཚོ་ཐོག་གི་འདི་ནི་ད་དབང་ཆ་དེ་དེ་རྩོད་གི་ཡོད་རེད་ཆུ sea power ཟེར་གི་འདུག་ཨ་ད sea power ཡི་ནི་སུ་གཙོ་འོ་ན་མཚོ་ཐོག་གི་འདི་ནི་ད་དམག་གི་སྟོབས་ཤུགས་དེ་ཕན་ཚུན་འགོག་གི་ཡོད་ན་འདི་ནི་ད་ཐེ་ཝན་ལ་ཨ་མི་ག་དམག་རྒྱག་གི་ཡིན་ཟེར་འདི་ནི་ད་དགག་པར་བྱ་དགོས་མོད་དེ་ག་རེ་ཞིག་བྱེད་ཀྱི་ཡོད་རེད

ཁོང་ཚོ་གི་གཅིག་སྡུད་ཀྱི་ལམ་ལུགས་འདི་ད་འགྲོ་བ་མིའི་རིགས་ལ་འཚམ་གྱི་ཡིན་ཟེར་དགོས་པ་རེད། ཡིན་ཨ་ར་ད་ཀྱོ་དམངས་གཙོ་དང་རང་དབང་གི་རྒྱལ་ཁབ་ཁག་གིས་རང་དབང་དང་དམངས་གཙོ་འདི་སྲུང་རྒྱུ་དེ་ཨང་དང་པོ་ལ་འཇོག་དགོས་ཀྱི་ཡོད་རེད་དེ། འུ་གཉིས་ན་ད་འདི་ག་གཉིས་ན་ད་ཁྱིམ་ག་གཉིས་ག་གཉིས་ན་གདོང་ཐུག་རེད། ད་གསུམ་པ་འདི་རྒྱ་ནག་འདི་ཡིད་རྟོན་མི་རུང་བ་གི་རྒྱལ་ཁབ་ཡིན་པ་དེ་ཞང་ཀང་གི་གནད་དོན་གྱི་ཐོག་ནས་ད་ཧ་ཅང་གསལ་བོ་ཆགས་ཡོད་རེད་ད་ཏུར་ཀི་ཡོད་ག་གཉིས་ཀྱི་ད་ལོ་ལྔ་བཅུ་ལ་ཨུ་ཀ་གི་ལམ་ལུགས་དེ་མི་འགྱུར་ཅེས། ཨ་ད་ཞང་ཀང་གི་ཁོ་རང་གི་རང་སྲིད་རང་སྐྱོང་གི་འོག་ཏུ་ཡང་ཅི་ཞིག་དབར་བ་ཨ་ནི་ཉིན་ད་ད་ལོ་ཉི་ཤུ་མ་འགོར་ར་ག་ཡི་དང་རེད་འོ་ད་དེའི་ཐོག་ནས་ཉིན་ད་ག་དགེ་བསྐྱིལ་མི་མི་བ་ད་འདི་མོ་འུ་ཤོག་ཁ་ཤས་ཟིག་གི་ཉིན་ད་ཐོག་ནས་ཉིན་ད་སྔོན་མ་ཉི་ཁེ་སུང་ཞང་གི་རྒྱ་ནག་ལ་འཛིན་པའི་སྲིད་བྱུས་དེའི་སྒང་ལ་ག་ལོག་གི་རེད་ཟེར་ན་ཨ་ད་ཧ་ཅང་ཁག་པོ་ཉིན་ད་ཅིག་རེད་ཅེས་རེད་ད།

གསན་མཁན་རྣམ་པ་ཚོ་ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་ཁག་གི་ལས་རིམ་རྒྱང་བསྲིངས་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་དང་ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ང་ཚོ་ལེ་ཚན་རྗེས་མར་སླར་ཡང་མཇལ་ཡོང།